ཞི་བདེ་ཡོང་ཐུབ་ཡ་ངེས་པ་གང་ཡང་ཡོད་མ་རེད། དེ་ནས་ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པ་ཡི་འབྲེལ་ཡོད་མི་སྣ་ཁག་ཅིག་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་སུ་ཕེབས་ཏེ་བོད་དོན་གྱི་སྐོར་བགྲོ་གླེང་དང་བསམ་ཚུལ་བརྗེ་ལེན་གནང་ཡོད་པའི་གི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང་མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པར་བྱས་ནས་ཉན་རོགས་ཞུ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ནང་པའི་ལྷན་ཚོགས་ཀྱི་ཐོག་ལ་བཀའ་སློབ་སྩལ་གནང་ཡོད་འདུག་དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་བརྒྱད་ནས་དགུ་བར་ཉིན་གྲངས་གཉིས་ཀྱི་རིང་རྒྱ་གར་ནང་གི་སིར་པུར་ས་གནས་སུ་འཚོགས་བཞིན་ཡོད་པའི་གི་རྒྱལ་སྤྱིའི་ནང་པའི་ཚོགས་ཆེན་གྱི་ཐོག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས།

གནས་ཁྱད་པར་ཅན་འདིར་ནང་པའི་ལྟ་གྲུབ་སྐོར་གལ་ཆེའི་རང་བཞིན་ལྡན་པའི་ཚོགས་འདུ་ཚོགས་ཀྱི་ཡོད་པར་ཐུགས་དགྱེས་ཚོར་ཆེན་པོས་ཚོགས་བཅར་བ་ཚོར་འཚམས་འདྲི་དང་ཐུགས་རྗེ་ཆེ་མཛད་ཅིང་ནང་སེམས་ཀྱི་ཞི་བདེ་སྣང་མེད་དུ་བཏང་སྟེ་ཕྱིའི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་གི་མེད་ཅེས་བཀའ་གནང་འདུག། འཛམ་བུ་གླིང་གི་ཞི་བདེ་ཟེར་ཡ་དེ་སེམས་ཀྱི་ཞི་བདེ་བརྒྱུད་ནས་ཞི་བདེ་བཟོ་དགོས་རེད་མ་གཏོགས་སེམས་ལ་ཞི་བདེ་མེད་པར། ཕྱི་ལོགས་ཀྱི་གོ་མཚོན་བཀག་སྡོམ་བྱས་པ་ཙམ་གྱིས་ཞི་བདེ་ཡོང་ཐུབ་ཡ་ངེས་པ་གང་ཡང་ཡོད་མ་རེད། ད་གང་ལྟར་ཞི་བདེ་ཟེར་ཡ་ངོ་མ་དེ་སེམས་ཀྱི་ནང་ནས་ད་ཡོང་དགོས་རེད་བ། ད་དེ་གི་སེམས་ཀྱི་ཞི་བདེ། དཀྲུག་མཁན་དེ་ཉོན་མོངས་རེད། ཉོན་མོངས་ཀྱི་གཉེན་པོ། དབུ་མ་རྩ་བ་ཤེས་རབ་ནང་དང་དབུ་མ། ཟླ་བ་གྲགས་པའི་དབུ་མ་འཇུག་པའི་ནང་ལ་གསུངས་བཞག་པ་དེ་ཚོ་འཕྲད་དེ་ཞེ་པོ་ཅིག་གི་ཟབ་པོ་འདུག་ཨ། དཔེར་ང་རང་ཆ་བཞག་ན། ཉིན་རེ་བཞིན་དུ་ཀླུ་སྒྲུབ་ཀྱི་གཞུང་དེ་ཚོའི་གྲལ་དང། ཨེ་ནི་དབུ་མ་འཇུག་པའི་གཞུང་དེ་འདྲ་མང་སྐྱོར་ནས་བསམ་བློ་བཏང་གི་ཡོད་ཕན་ཐོགས་ཞེ་པོ་ཞིག་འདུག།
རྒྱ་གར་ཆ་ཏིས་ཀར་མངའ་སྡེའི་ནང་ཆགས་པའི་སིར་པུར་ས་ཁུལ་ནི་ཧིན་རྡུ་དང་ནང་པ། གཅེར་བུ་པ་བཅས་ཀྱི་གནའ་བོའི་རིག་གཞུང་གིས་ཕྱུག་པའི་གནས་ཁྱད་པར་ཅན་ཞིག་ཡིན་པ་དང། དམིགས་བསལ་ཁུལ་འདིར་དུས་རབས་ལྔ་པ་ནས་བཅུ་གཉིས་པར་བྱུང་བའི་གནའ་རབས་ཀྱི་ནང་པའི་དགོན་པ་དང་སློབ་གཉེར་ཁང། དེ་བཞིན་འཕགས་པ་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་ཞིག་ཀྱང་ཡོད་པས་དེ་སྔོན་ཉིས་སྟོང་བཅུ་བཞི་ལོར ྋགོང་ས་མཆོག་སིར་པུར་ས་གནས་སུ་དངོས་སུ་ཆིབས་བསྒྱུར་གྱིས་ཁུལ་འདིར་ཡོད་པའི་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་ཏུ་གནས་གཟིགས་མཛད་ཡོད་པ་རེད། ད་རེས་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ནང་པའི་ཚོགས་ཆེན་ཐོག་ལ་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གང་ཉིད་མཆོག་དེ་སྔོན་ཁུལ་འདིར་ཆིབས་བསྒྱུར་སྐབས་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་གི་ཉེ་འཁྲིས་སུ་ཆགས་པའི་གཙང་པོའི་མཐའ་རུ་དུང་དཀར་ཞིག་རྙེད་ཡོད་པ་འདི་ནི་འབྱུང་འགྱུར་མགོན་པོ་གང་ཉིད་མཆོག་གི་ཆོས་ཕྱོགས་ཀྱི་མཛད་འཕྲིན་རྣམས་ཆོས་ཀྱི་དུང་སྒྲ་སྒྲོག་པ་བཞིན་ཡོང་རྒྱུ་ཡིན་པའི་རྟགས་དང་རྟེན་འབྲེལ་བཟང་པོར་ངོས་འཛིན་མཛད་ཀྱི་ཡོད་པར་བཀའ་བསྩལ་འདུག། ཞི་བ་ལྷའི། སྤྱོད་འཇུག་ལ་ཆ་བཞག་ནས་ཁུངས་གཏུགས་ས་ཨེ་ན་དབུ་མ་འཇུག་པར་ཆ་བཞག་ནས་ཁུངས་གཏུགས་ས་མགོན་པོ་ཀླུ་སྒྲུབ་ཆགས་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ཙང་ནས་ཨེ་ན་ཁོང་གི་གནས་ཆེན་དེའི་མདུན་གྱི་གཙང་པོའི་ཁ་ལ་ཡ། ཆོས་ཀྱི་དུང། དེ་འདྲ་ཞིག་ཡིན་དུས་ཙང་ནས་ཨེ་ན་ག་ལེར་ལ།

ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་ཀྱི་ཞི་བདེ་དཀྲུག་མཁན་དེ་ང་རྒྱལ་དང་ཁོང་ཁྲོ་སོགས་ཉོན་མོངས་ཀྱི་བློ་དེ་དག་ཡིན་པ་མ་ཟད་ཉོན་མོངས་དང་ཆགས་སྡང་གི་བློ་དེ་ཡང་ཆོས་དད་ཡོད་མེད་ལ་མ་ལྟོས་པར་འགྲོ་བ་མི་ཚང་མར་ཡོད་པས་དེ་ཇེ་ཉུང་དུ་བཏང་བར་དཀོན་མཆོག་ལ་གསོལ་འདེབས་ཞུས་པ་ཙམ་གྱིས་འདང་གི་མེད་པར་གཙོ་བོ་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་ཏེ་བསམ་བློ་ལ་བསྒྱུར་བཅོས་གཏོང་དགོས་པ་བཀའ་གནང་འདུག། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་འདྲེས་ནས་ཏོག་ཙམ་བསམ་བློ་བཏང་དུས་འཕྲལ་དུ་སེམས་སྐྱིད་པ། སེམས་སྐྱིད་པ་ལ་བརྟེན་ནས་ལུས་བདེ་བ།

ཉིན་དེར་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ཚོགས་ཆུང་གི་ལས་ཁུངས་ཀྱི་ཁང་བརྩེགས་གསར་པ་དབུ་འབྱེད་མཛད་སྒོའི་ཐོག་བརྙན་འཕྲིན་དྲ་ལམ་བརྒྱུད་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བཀའ་སློབ་སྩལ་བའི་ནང། including scientist really showing interest།
ནང་ཆོས་ནི་རིག་པའི་ལམ་ནས་དཔྱད་པ་བྱེད་རྒྱུ་ཡོད་པའི་ཆོས་ལུགས་ཤིག་ཡིན་པས་དེང་གི་ཚན་རིག་པ་མང་པོས་དོ་སྣང་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་མ་ཟད་མགོན་པོ་གང་ཉིད་མཆོག་གིས་ད་བར་ཚན་རིག་པ་དུ་མ་ཞིག་དང་ལྷན་དུ་ནང་སེམས་ཞི་བདེ་ཡོང་ཐབས་སོགས་ཀྱི་ཐོག་བཀའ་བསྡུར་གནང་ཡོད་པ་བཀའ་གནང་སོང།

ལྷག་པར་དུ་གོང་ས་མཆོག་གི་མཚན་གནས་རྗེས་དྲན་གྱི་དཔེ་མཛོད་ཁང་དང་ནང་ཆོས་སློབ་གཉེར་ལྟེ་གནས་ཁང་དབུ་འབྱེད་ཀྱི་མཛད་སྒོ་ཡི་ཐོག་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་དྲ་ཐོག་འཚམས་འདྲི་ཡི་བཀའ་སློབ་ཕེབས་ཡོད་པ་རེད། ཨེ་ནི་བོད་ཀྱི་བང་སྒྲ་ཕུད་མཁན
ཨ་མི་རི་ཀ་ལི་ཡ་ཆེ་མཆོག་ཕུད་མཁན་ནང་ཆོས་མང་འགྲེལ་བཤད་རྒྱབ་ནི་མཆན་བདེ་ཡ་ཅིག་དོ་སྣང་བྱེད་མཁན་ཕལ་ཆེར་ཇེ་མང་ཇེ་མང་འགྲོ་གི་ཡོད་པའི་བཟོ་འདུག་ཡག་པོ་ཆགས་རེད།

ཇི་སྲིད་བོད་དོན་བདེན་མཐའ་མ་གསལ་གྱི་བར་དུ་བོད་མིས་ལས་འགུལ་མཚམས་འཇོག་མི་སྲིད་པ་སོགས་དོན་ཚན་གསུམ་བཏོན་ནས་འགྲེལ་བརྗོད་གནང་ཡོད་འདུག་རྒྱ་གར་གཞུང་གིས་བདེ་འཇགས་སྲུང་སྐྱོབ་ཀྱི་ཆེད་དུ་ཉིན་ཤས་ནས་བཟུང་སྟེ་ལྡི་ལི་བོད་སྒར་བསམ་ཡས་གླིང་ལ་ཉེན་རྟོག་པ་གིས་དམ་བསྒྲགས་གནང་བཞིན་ཡོད་པ་མ་ཟད་ཉི་མ་འགའ་ཤས་ཀྱི་རིང་ལ་རྒྱལ་ས་ལྡི་ལིའི་ཡོངས་ཀྱི་ཚོང་ཁང་ཆེ་ཁག་ཁག་དང་ཟ་ཁང། གློག་བརྙན་ཁང་མི་མང་པོ་འདུ་འཛོམས་བྱེད་ས་དང་འགྲིམ་འགྲུལ་བཅས་མཚམས་འཇོག་གི་བཀའ་རྒྱ་བཏང་བ་དང་དུས་མཚུངས། ལྡི་ལིའི་བོད་སྒར་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་དེ་སྤེལ་མཁན་ཚོ་བསམ་ཡས་གླིང་གི་སྒོ་རྩ་ནས་མ་གཏོགས་འདུ་འཛོམས་གནང་ཆོག་གི་མེད་པ་བཟོས་ཡོད་པས། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ལས་འགུལ་ཀྱང་སྐད་འབོད་གནང་ས་དེ་རང་ལ་མཚམས་འཇོག་བྱེད་དགོས་བྱུང་ཡོད་པ་རེད།

བརྒྱ་ཆ་གཉིས་དང་ཆ་དགུ་མར་ཆག་ཡོད་པ་སྟེ། ཀུ་ཤུ་རྟགས་ཅན་གྱི་ཚོང་ལས་མ་ཧེ་ཡི་ཆ་སྙོམས་གནས་ཚད་ཀྱི་ནང་གི་སྡུག་ཤོས་སུ་ཆགས་ཡོད་པ་བཀོད་ཡོད་པ་རེད། ཡང་རྒྱ་ནག་གིས་ཚད་བཀག་གསལ་བསྒྲགས་བྱས་པ་དེ་ནི་ཀུ་ཤུ་རྟགས་ཅན་གྱི་ཚོང་གཉེར་ལས་ཁུངས་ལ་མཚོན་པ་ཡིན་ན་བཀྲ་མ་ཤིས་པ་གི་སྔོན་བརྡ་ཞིག་རེད། ཕྱིར་ཟེར་ན་རྒྱ་ནག་དེ་བཞིན་ཀུ་ཤུ་རྟགས་ཅན་གྱི་ཚོང་ཟོག

བོད་དོན་གྱི་སྐོར་བགྲོ་གླེང་དང་བསམ་ཚུལ་བརྗེ་ལེན་ཡོད་པའི་སྐོར་ཐའེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་ཆོས་སྐྱིད་ཀྱིས་བཅར་འདྲི་དང་ཕྱོགས་སྒྲིག་བྱས་པ་ཞིག་ལ་ཉན་རོགས། སྤྱི་ཟླ་དགུ་པ་གི་ཚེས་གཅིག་ཉིན་ཐའེ་ཝན་ཨ་རི་གཞུང་ཚབ་ཁང་གི་ཆབ་སྲིད་སྡེ་ཚན་གྱི་སྣེ་ཁྲིད་འོག་ཨ་རི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པ་གི་ལས་རིམ་འགན་འཛིན་གཙོས་པའི་མི་སྣ་ཁག་ཅིག

ང་ཚོ་དག་ཆོས་དང་རིག་གཞུང་དང་སྤྱིའི་སྐོར་ལ་ཛ་དྲག་གི་གནས་སྟངས་དེ་ཚོ་ལ་ཧ་ཅང་གི་དེ་ནས་རྒྱབ་སྐྱོར་དང་དོ་སྣང་ཡོད་མཁན་གྱི་མི་ཆགས་བསྡད་ཤག་ད་ལམ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ལ་འཚམས་གཟིགས་ཕེབས་མཁན་གྲས་སུ་ཨ་རིའི་གཞུང་ཚབ་ཁང་གི་ཆབ་སྲིད་སྡེ་ཚན་གྱི་ལས་བྱེད་མི་སྣ་གཉིས་ཀྱི་སྣེ་ཁྲིད་དུ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚན་པ་གི་ལས་བྱེད་འགན་འཛིན་སྐུ་ཞབས Piero A Tozzi ལགས་དང། འགན་འཛིན་གཞོན་པ་སྐུ་ཞབས Matt Squeri ལགས། སྲིད་ཇུས་དང་རླུང་འཕྲིན་བརྒྱུད་ལམ་གྱི་འགན་འཛིན་སྐུ་ཞབས Scott E Flipse ལགས།

བོད་མི་དང་ཡུ་གུར་མི་རིགས་སྐོར་ཕྱག་ལས་གནང་གི་ཡོད་དུས་ཁོང་ཚོར་སྐད་ཆ་བཤད་པ་དེ། ཨ་རིའི་གྲོས་ཚོགས་ནང་ཐད་ཀར་གྲོས་འཆར་བཞག་མིན་ལ་ཐུག་ཡོད་པས་ཁོང་ཚོ་གི་སྐད་ཆ་གནད་འགག་ཆེན་པོ་རེད་ཅེས་གསུངས་སོང། སྡེ་ཚན་དེ་ཚོས་གིས་དེ་ནས་གྲོས་ཚོགས་ནང་ལ་དེ་ནས་གྲོས་ཆོད་བཞག་ཡག་དང་རྒྱ་ནག་ལོ་བཅོ་བརྒྱད་ཀྱི་སྒྲ་གདངས་པས་དེ་ཚོ་ལ་ཧ་ཅང་གི་གལ་ཆེན་པོ་ཆགས་འདུག་པ་ཡིན་དུས་ནས་ཁོང་ཚོ་ཡོང་བ་དེ་གལ་ཆེན་པོ་ཞེ་པོ་ཅིག་བརྩིས་ཏེ་ང་ཚོ་དོན་གཅོད་ལས་ཁང་ཡིན་པ་ཡིན་ན་ཡང་གྲ་སྒྲིག་སོགས་གང་ཚོད་ཀྱི་སྙན་ཐོ་ཅིག་བཏོན་པ་དེའི་ནང་ལ་ཡང།

ཡང་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་གྲོས་ཚོགས་ཀྱི་ནང་ལ་རྒྱ་ནག་གཞུང་གིས་བོད་ཀྱི་ཡར་ཀླུང་གཙང་པོ་ཡི་ཆུ་སྟོད་དུ་གཞི་རྒྱ་ཆེ་བའི་གི་ཆུ་རགས་འཛུགས་སྐྲུན་བྱེད་བཞིན་ཡོད་པ་དེ་གིས་རྒྱ་གར་དང་གཙང་པོ་ཡི་ཆུ་རྒྱུད་ཀྱི་ཡུལ་གྲུ་ཁག་ལ་ཉེན་ཁ་ཡོད་པས་དེ་ལ་འགོག་ཐབས་གནང་དགོས་པའི་གི་དགོངས་ཚུལ་དང་རེ་སྐུལ་གསུངས་ཡོད་འདུག་དེ་ཡང་རྒྱ་ནག་གཞུང་གིས་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེ་ཡི་ས་འབྲེལ་ཡིན་པའི་གི་བོད་ཀྱི་ཡར་ཀླུང་གཙང་པོ་ཡི་སྟེང་ལ

ཡང་ཁོང་གིས་རྒྱ་ནག་གཞུང་གིས་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ཡི་ས་འབྲེལ་ཡོད་པའི་གྱི་བོད་ཀྱི་ས་ཁུལ་གྱི་ནང་ལ་གཞི་རྒྱ་ཆེ་བའི་གྱི་ཆུ་མཛོད་གསར་པ་དེ་འདྲ་ཞིག་རྒྱག་རྒྱུ་ཡི་འཆར་གཞི་བཏིང་བཞིན་ཡོད་པ་དེ་གིས་ཆུ་རྒྱུད་སྨད་ཕྱོགས་ཀྱི་རྒྱ་གར་དང་བང་ལ་དེ་ཤི་བཅས་པའི་གྱི་ཡུལ་གྲུ་ཁག་ལ་ཉེན་ཁ་ཆེན་པོ་ཞིག་ཆགས་ཀྱི་ཡོད་པས་རྒྱ་གར་གཞུང་ལ་རྒྱ་ནག་གི་ལས་འཆར་དེ་འགོག་ཐབས་ཀྱི་ཆེད་དུ།

ད་ནི་མཇུག་ཏུ་བོད་ཀྱི་ཁོར་ཡུག་ཞེས་པའི་ལེ་ཚན་གྱི་ནང་ཚེ་དབང་ནོར་བུ་ལགས་ཀྱིས་ཕྱོགས་སྒྲིག་བྱས་པ་ཞིག་ལ་ཉན་རོགས་ཞུ། གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་དེ་རིང་གི་ལེ་ཚན་ནང་རྒྱ་ནག་གི་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཁག་གིས་རྒྱ་ནག་གཞུང་གིས་བོད་མཐོ་སྒང་གི་སན་ཅང་ཡོན་ཟེར་ནས་འབོད་པའི་བོད་ཀྱི་ཆུ་བོ་ཆེན་པོ་འབྲི་ཆུ་དང་རྨ་ཆུ་རྫ་ཆུ་བཅས་གསུམ་གྱི་ཆུ་འགོ་ཁོངས་ཀྱི་ས་ཁུལ་དེ་རྒྱ་ནག་གི་རྒྱལ་ཁབ་རིམ་པའི་ཁོར་ཡུག་གི་སྤྱི་གླིང་ཟེར་བ་ལ་བསྒྱུར་ཏེ་ཁོར་ཡུག་སྲུང་སྐྱོབ་ཀྱི་ལས་དོན་སྤེལ་བཞིན་པ་དེའི་ཐོག་ནས་མཚོ་སྔོན་མཐོ་སྒང་གི་ཁོར་ཡུག་གི་ཐོག་ལ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་སྐོར་དྲིལ་བསྒྲགས་བྱེད་བཞིན་ཡིན་ནའང། དོན་དངོས་སུ་རྒྱ་ནག་གཞུང་གིས་ལས་འཆར་དེའི་རྐྱེན་པས་མཚོ་བོད་མཐོ་སྒང་གི་སྣོད་བཅུད་ཁོར་ཡུག་བཅས་ལ་གནོད་སྐྱོན་ཚབས་ཆེན་བཏང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ད་རེས་སྤྱི་ཟླ་དགུ་བའི་ཚེས་ལྔ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་རྟེན་གཞི་བྱས་པའི Tibet's Rights Collective འམ་བོད་ཀྱི་ཁྲིམས་མཐུན་གྱི་བདག་དབང་གི་ཐོབ་ཐང་ཟེར་བའི་ཉམས་ཞིབ་ཁང་གིས་བོད་ནང་གི་དངོས་ཡོད་ཀྱི་གནས་སྟངས་དང་ཉམས་ཞིབ་བྱས་པའི་ཐོག་ནས་དཔྱད་རྩོམ་ཞིག་སྤེལ་གདའ། དཔྱད་རྩོམ་དེའི་ནང་རྒྱ་ནག་གིས་བོད་མཐོ་སྒང་གི་སན་ཅང་ཡོན་ཟེར་ནས་འབོད་པའི་ས་ཁུལ་དེ་དག་ནི་མཚོ་བོད་མཐོ་སྒང་གི་ཆུ་བོ་ཆེན་པོ་འབྲི་ཆུ་དང་རྨ་ཆུ། རྫ་ཆུ་བཅས་གསུམ་གྱི་གཙང་ཆུའི་འབྱུང་ཁུངས་ཡིན་པ་དང་གཙང་ཆུ་དེ་གསུམ་ནི་ཨེ་ཤ་ཡ་དང་འཛམ་གླིང་ནང་གཙང་ཆུ་རིང་ཤོས་གསུམ་དེ་ཡིན་པའི་གནས་ཚུལ་སྤེལ་གདའ།

ཡོད། ད་དེ་དག་ནི་དེའི་ཁྱབ་ཁོངས་དེ་ལ་ད་བོད་ཀྱི་འབྲི་སྟོད་རྫོང་དང། ཆུ་དམར་ལེབ་རྫོང། རྨ་སྟོད་རྫོང། རྫ་སྟོད་རྫོང་ཟེར་ཡ་ད་འདི་རྫོང་དེ་ཚོའི་ས་ཆ་གི་ནང་ལ་བསྐྱིལ་འདུག་བ། དེ་ནས་ད་ས་ཆ་འདི་ཚོ་ལྟ་བུ་མཚོན་ན་ད་ཚང་མ་ཁྱེད་མཁྱེན་པ་རེད་ད་བོད་ཀྱི་འབྲོག་པ་གི་ད་འབྲོག་པ་རང་གི་ས་ཆ་རྐྱང་རྐྱང་རེད་ད་འདི་ལ་འབྲོག་པ་མང་པོ་གནས་བསྡད་ཡོད་དེ་འདྲ་རེད། ད་འདི་དེ་ནི་ད་ཁོ་རང་ཚོ་གི་རྒྱལ་ཁབ་གི་སྤྱི་གླིང་ཟེར་ཡ་གི་དེ་གི་འདི་གང་ལ་ད་དེ་ནི་མི་འབྲོག་ས་ཁད་དེ་ནང་ལོག་ལ་ཡོད་ཡ་འབྲོག་པ་དང་དེ་ཚོ་ད་ཏན་ཏན་དཀའ་ངལ་འཕྲད་གི་ཡོད་རེད་ད་དེ་རྒྱ་ནག་ཁོ་རང་ཚོ་གི་འགྲོ་སྟངས་ཡིན་ན་ཤང་ཟེར་ཡ་དེ་ད་ཁང་ཤེད་བཅུ་གཉིས་དང་ནི་ད་ང་ཚོ་ད་དེ་སྲིད་འཛིན་གྲོང་སྡེ་སྡེ་བ་ཟེར་དགོས་མ་རེད་པས་ད་བོད་སྐད་ནང་སྡེ་བ་ཟེར་ཡ་ཚོ་ལྔ་བཅུ་ང་གསུམ་དེ་འདྲ་ཅིག་ལ་ཐད་ཀའི་འབྲེལ་བ་ཆགས་བསྡད་འདུག་བ། ད་ཁོ་རང་གི་ཆེ་ཆུང་དེ་ལྟ་བུ་མཚོན་ན་ཁོ་རང་གི་ད་དཔེ་དེ་སྤྱི་གླིང་དེ་གི་ད་སྤྱི་སྤྱི་ཁ་འདྲ་བོ་དེ་ལ་ཨ་ནི་ད་འདི་མེལ་གྲུ་བཞི་མ། བཞི་ཁྲི་ལྷག་ལྷག་ཅིག་འདུག་བ། དེ་དེ་ད་ག་ལ་ད་ལྟ་ཡང་བསྐྱར་ཅིག་ད་ཚུར་ལྟ་བྱེད་ཡ་ཟེར་ཡ་འདྲ་བོ་ཡང་ན་དེ་བལ་སྐད་ཀྱི་ས་ཆ་ཟེར་ཡ་ལ་གསུངས་པ་དེ་འདྲ་ད་ཅིག་འདི་ག་ལ་གང་ལྟར་ཀྱང་འདི་དཔེ་དེ་ད་ས་ཆ་རྒྱ་ཆེན་པོ་ཞུ་ཆ་ཡོད་ཡ་ཅིག་རེད་ཤག། དེ་འདྲའི་ལ་ད་འདི་འདྲ་གི་སྤྱི་གླིང་ད་ཅིག་ག་རེ་སོང་རྒྱལ་ཁབ་རིམ་པ་གི་སྤྱི་གླིང་ཟེར་ཡ་འདི་གི་ནང་ལོགས་ལ་ནི་ད་ངོ་མ་ཡིན་ན་གོ་ཡང་ཅིག་རྒྱལ་ཁབ་རིམ་པ་གི་ནི་ག་རེ་རང་བྱུང་ཁོར་ཡུག་སྲུང་སྐྱོབ་གི་ས་ཁུལ་ཟེར་ཡ་གི་ད་འདི་ཚོའི་སྐྱ་རེངས་དང་སྔོ་རེངས་ཟེར་ཡ་འདི་ཚོའི་ནང་ཚུད་དེ། ཡང་དཔྱད་ཞིབ་དེའི་ནང་རྒྱ་ནག་གིས་བོད་ཀྱི་གཙང་ཆུ་ཆེ་ཁག་བརྒྱད་དེ་བཙན་བཟུང་བགྱིས་པའི་རྗེས་སུ་རྒྱ་ནག་གིས་ཆུ་རགས་བརྒྱབ་པ་དང། ཆུ་བོ་དེ་དག་ཁ་བསྒྱུར་བགྱིས་པ་སོགས་ཀྱིས་རྐྱེན་པས་གཞི་རྒྱ་ཆེ་བའི་ཁོར་ཡུག་ལ་གནོད་སྐྱོན་ཚབས་ཆེ་བཏང་ཡོད་པའི་གནས་ཚུལ་སྤེལ་གདའ། དེ་ནས་ཡང་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གཞུང་གིས་བོད་མི་འབྲོག་པ་རྣམས་ཕ་ས་ཕ་ཡུལ་གྱི་འབྲོག་ས་ནས་བཙན་དབང་གིས་གནས་སྤོ་བཏང་བའི་ཐོག་ནས་བོད་མི་འབྲོག་པ་ཁོང་རྣམས་ཀྱི་འཚོ་གནས་ལ་དཀའ་ངལ་ཆེན་པོ་འཕྲད་ཡོད་པའི་སྐོར། གསུང་དོན་ལ། དེ་འདྲའི་སྐབས་ལ་ད་ཁོ་རང་ཚོ་གི་འདི་འདྲ་འཛུགས་ཡག་གི་ཆེད་དུ་ངོ་མ་ད་ས་ཁུལ་འདི་ཚོ་ལ་ཨ་ནི་བསྡད་ཡོད་ཡ་གི་འབྲོག་པ་མང་པོ་ཅིག་གནས་སྤོས་བྱས་ཡ་དང་ཨ་ནི་གནས་སྤོས་བྱས་ནས་གཞིས་ཆགས་ཀྱི་འཇུག་ཡ་ལ་སོགས་པ་ད་དེ་འདྲ་གི་གནད་དོན་མང་པོ་ཅིག་བྱུང་བ་རེད། དེ་ལ་ཨ་ནི་འཛམ་གླིང་གི་ད་ཅིག་ཁོར་ཡུག་སྲུང་སྐྱོབ་དང་ཨ་ནི་ད་ག་དང་བོད་གི་ཁོར་ཡུག་སྲུང་སྐྱོབ་བྱེད་མཁན་དང་ད་ག་ནང་བཞིན་ད་བོད་གི་རིག་གཞུང་དང་སྲོལ་རྒྱུན་སྲུང་སྐྱོབ་བྱེད་མཁན་དང་འགྲོ་བ་མིའི་ཐོབ་ཐང་གི་ངོས་ནས་དེ་ལ་སྐྱོན་བརྗོད་ཤུགས་ཆེན་པོ་བྱས་ཡོད་རེད་རྒྱུ་མཚན་ག་རེ་རེད་ཟེར་ན། ད་འབྲོག་པ་དེ་ཚོས་ད་ལོ་ངོ་སྟོང་ཕྲག་མང་པོ་ལ་ཁོ་རང་ཚོ་གི་ད་ཕ་ས་ཕ་ཡུལ་དེ་ནས་འཚོ་བ་སྐྱེལ་ནས་ཨ་ནི་དེ་ལ་ས་ཆུ་རི་སྲིན་ལ་བརྟེན་ནས་ཨ་ནི་འཚོ་བ་སྐྱེལ་བསྡད་ཡོད་པ་རེད་ད་ཁོ་རང་ཚོ་གནས་སྤོ་བཏང་ཡིན་ན་ཨ་ནི་ཁོ་རང་ཚོ་དང་མཉམ་དུ་ཡོད་ཡག་གི་ས་གནས་དེ་གི་རིག་གཞུང་དེ་ཡང་རང་བཞིན་གི་ད་རྩ་བརླགས་སུ་འགྲོ་གི་ཡོད་ཡག་དེ་འདྲ་གི་ཉེན་ཁ་ཅིག་ཡོད་ཡོད་པ་རེད་ཡིན་དེ་གང་ལ་ད་གྱོང་གུན་ཞིག་ཆེན་པོ་ཅིག་ཡོད་པ་དེ་མ་ཚད་ཨ་ནི་བོད་པ་ད་དེ་ས་ཐོག་དེ་ལ་བསྡད་མཁན་མི་དེ་ཚོ་གནས་སྤོ་བྱས་བཞག་ན། ཨ་ནི་མ་འོང་བར་འཚོ་བ་ག་འདྲ་ཅིག་སྐྱེལ་གི་ཡིན་ཁོ་རང་ཚོ་ལ་མ་འོང་བར་འཚོ་གནས་བྱེད་ཡག་གི་ཨ་ནི་འགན། འགན་ལེན་ཅིག་ཡོད་པ་མ་རེད་རྒྱ་ནག་གཞུང་གིས་དང་པོ་ལོ་བཅུ་ལ་ཅིག་ག་རེ་ཟེར་གི་རེད་ད་སྐྱོབ་གསོ་དེ་འདྲ་སྤྲད་ཀྱི་ཡིན་ཟེར་ད་དེ་ཡི་ལོ་རེ་རེ་རེ་རེ་ཉུང་རུ་ཉུང་འགྲོ་གི་ཡོད་ཡག་གི་དངོས་ཡོད་གནས་ཚུལ་དེ་འདྲ་རེད་ད་དེ་བོད་པ་ལ་ས་རེ་ས་ཐོག་གི་བོད་པ་ལ་འཕྲད་བཞིན་པའི་དཀའ་ངལ་རེད། ཡང་བོད་མཐོ་སྒང་གི་རྨ་འབྲི་རྫ་གསུམ་གྱི་གཙང་ཆུ་ཆེན་པོ་དེ་གསུམ་ནི་མཐའ་འཁོར་གྱི་རྒྱལ་ཁབ་ཁག་ལ་ཡང་གལ་གནད་ཆེན་པོ་ཡིན་པ་མ་ཚད། ཁོར་ཡུག་ཡུན་གནས་ལ་ཡང་དེ་བས་གལ་གནད་ཆེན་པོ་ཡིན་ནའང། རྒྱ་ནག་གིས་བོད་དེ་བཙན་བཟུང་བྱས་ནས་བཟུང་སྟེ་བོད་མཐོ་སྒང་གི་གཙང་ཆུ་དེ་དག་གི་ཐོག་ལ་ཆུ་རགས་བརྒྱབ་པ་དང་གཏེར་ཁ་སྔོག་འདོན་བྱས་པ་དང་དེ་བཞིན་གནམ་གཤིས་འགྱུར་ལྡོག་གི་ཤུགས་རྐྱེན་སོགས་ཀྱིས་ད་ཆ་བོད་མཐོ་སྒང་གི་ས་ཁུལ་དེ་བཞིན་བརླན་གཤེར་ཅན་གྱི་ས་ཆ་ཇེ་ཉུང་སོང་བ་དང་དེ་བཞིན་སྲོག་ཆགས་སེམས་ཅན་བརྒྱ་ཆ་ཉི་ཤུ་དེ་སྟོངས་ལ་ཉེ་བའི་གནས་སུ་གྱུར་ཡོད་པའི་ཐོ་གཞུང་ནང་འཁོད་ཡོད་པ་རྒྱལ་སྤྱིའི་རང་བྱུང་ཁོར་ཡུག་སྲུང་སྐྱོབ་ཚོགས་པའི་འགྲེལ་བརྗོད་ནང་ཡོད་པ་ལུང་འདྲེན་གནང་གདའ། དེ་ནས་ཡང་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུང་དོན་ལ། རི་དྭགས་སེམས་ཅན་ལ་སོགས་པ་གང་ངས་བྲིས་ཡ་དེ་བདེན་པ་རེད། རྒྱ་ནག་གཞུང་འདི་ནི་ཁྲིམས་ཀྱིས་སྐྱོང་གི་ཡོད་ཡ་གཞུང་མ་རེད་ཨ་ནི་རྒྱ་ནག་དམར་ཕྱོགས་ཟེར་ཡ་འདི་ཨ་ནི་མི་གི་དབང་སྒྱུར་བྱེད་གི་ཡོད་ཡ་གི་ཨ་ནི་སྒྲིག་འཛུགས་ཅིག་ཡིན་འདི་གང་ལ་ཨ་ནི་ཁོ་རང་ཚོ་ས་གནས་ཀྱི་དཔོན་རིགས་དང་དེ་ག་རང་ཚོ་ཚོང་པ་ཆེན་པོ་དང་ཨ་ནི་དེ་ག་རང་བཞིན་ད་ཅིག་ས་ས་གནས་ཀྱི་ཉར་རྒྱན་ཁྲིམས་འགལ་བྱེད་མཁན་དེ་ཚོ་ཚང་མ་ག་དུས་ན་ལག་འབྲེལ་བྱས་བསྡད་ཡོད་རེད་ཁོ་རང་ཚོ་ཁྱི་སྤྱང་ངན་འབྲེལ་བྱས་བསྡད་ཡོད་རེད་དེ་འདི་གང་ལ་ད་ཁོར་ཡུག་སྲུང་སྐྱོབ་བྱེད་གི་ཡིན་ཨ་ནི་ཅིག་རྒྱལ་ཁབ་ཀྱི་སྤྱི་གླིང་ཡིན་ཟེར་དེ་འདྲ་གི་ས་ཆ་རྟགས་བརྒྱབ་ནས་ཨ་ནི་ནང་ལོགས་གི་བོད་པ་དེ་ཚོ་ཕྱི་ལོགས་ལ་ཕུད་ཡིན་ན་ཡང་ཁོ་རང་ཚོ་གིས་ད་མི་དེ་ཚོ་གི་ཨ་ནི་ཅིག་ཡུལ་སྐོར་སྤྲོ་འཆམ་ཟེར་ཡག་འདྲ་བོ་ཨ་ནི་གཏེར་ཁ་སྔོག་ཡག་ལ་སོགས་པ་ཁྲིམས་འགལ་གི་གཏེར་ཁ་སྔོག་ཡག་ལ་སོགས་པ་དེ་འདྲ་མང་པོ་ཅིག་བྱས་བསྡད་ཡོད་དེ་སེའུ་འདྲ་བོ་ཅིག་རེད་དེ་འདི་གང་ལ་ད་དེ་འདྲ་གི་གནས་སྟངས་འོག་ནས་ཨ་ནི་རི་དྭགས། ད་རྩ་ཆེའི་རི་དྭགས་དེ་ཚོ་རྔོན་ཡག་དང་ཨ་ནི་ཁྲིམས་འགལ་གི་སེམས་ཅན་རྩ་མེད་བཟོ་ཡག་དང་རང་བཞིན་འབྲོག་པ་གནས་སྤོ་བྱེད་ཡག་དེ་གིས་ཁོར་ཡུག་སྲུང་སྐྱོབ་བྱེད་ཡག་ལས་ལྡོག་ཕྱོགས་གི་ནུས་པ་ཨ་ནི་ཁོར་ཡུག་ལ་གཏོར་བརླག་འགྲོ་གི་འདུག་ཟེར་ད་དེ་དཔེ་ཡོངས་གྲགས་ཀྱི་འབྲོག་པ་ཉམས་ཞིབ་བྱེད་མཁན་དང་ཁོར་ཡུག་སྲུང་སྐྱོབ་ཉམས་ཞིབ་བྱེད་མཁན་གྱི་འཛམ་གླིང་གི་ཡོངས་གྲགས་འདྲ་བོ་རེད། འབྲོག་པ་བསྡད་ན་ཏན་ཏན་ཁོར་ཡུག་སྲུང་སྐྱོབ་བྱེད་ཡ་མ་གཏོགས་ཁོར་ཡུག་ལ་གནོད་བྱེད་ཀྱི་མི་འདུག། འབྲོག་པ་བཙན་དབང་གིས་གནས་སྤོ་བྱས་བཞག་ན་ཨ་ནི་ཁོར་ཡུག་ལ་ཏན་ཏན་ད་གཏོར་བརླག་དང་གཏོར་བརླག་བྱེད་ཀྱི་འདུག་ཟེར་ཡ་དེ་ད་ཡོངས་གྲགས་ཀྱིས་ཁས་ལེན་གྱི་ཡོད་པ་རེད་དེ་གནད་དོན་གཅིག་རེད་གསུམ་པ་དེ་ད་འབྲི་རྨ་རྫ་ཆུ་གསུམ་གྱི་མགོ་ཁུངས་དེ་ལ་ངོ་མ་ནི་གཅིག་སྟོང་དགུ་བརྒྱ་བདུན་བཅུ་བརྒྱད་ཅུ་ནས་ཨ་ནི་དེ་གསེར་ཁྲིམས་འགལ་གྱི་གསེར་གྱི་གཏེར་ཁ་དེ་ན་ནག་དེ་སྔོག་གི་ཡོད་རེད་ད་ད་ལྟ་ཡིན་ན་ཡང་ཅིག་ཁྲིམས་འགལ་གྱི་མི་དེ་འདྲ་ཚོང་ནི་ནི་གཏེར་ཁ་སྔོག་ཡ་དང་ནི་དེ་འདྲ་གི་ཁྲིམས་འགལ་གྱི་ལས་ཀ་བྱེད་ནི་དོན་དམ་པའི་ཁོར་ཡུག་སྲུང་སྐྱོབ་ལ་ཕན་ཐོགས་གི་མེད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་འདི་ནི་སྒང་ལ་ད་རྒྱ་ནག་གཞུང་གིས་ཕྱི་ལོགས་ལ་ཞིག་ཁོར་ཡུག་གི་འགྱུར་བ་སོང་ཡོད་ཡ་བཤད་གི་ཡོད་པ་རེད་ཕྱོགས་གཅིག་ནས། ཡང་ཕྱོགས་གཅིག་ནས་ད་རེས་ཉི་འོད་དེ་ལ་ནི་མཚོ་སྔོན་ཞིང་ཆེན་གྱི་གསར་འགྱུར་གཅིག་གི་ནང་ལོགས་ལ་ཡང། ས་ཆ་དེའི་གི་གནམ་གཤིས་དེ་གི་འགྱུར་བ་འདྲ་བོ་དང་དེའི་སྐོར་ཅིག་བཤད་གི་འདུག་དེའི་སྒང་ལ། ང་ཚོས་ལྟ་ཡ་དེའི་སྒང་ལ་ནི་ཁོར་ཡུག་དེ། གལ་ཏེ་ཆུ་གཙང་པོ་དེ་ཚོའི་ནང་ལོགས་ལ་ས་མང་པོ་འཁྱེར་ཡོང་གི་ཡོད་ཡ་དང་ནི་ད་ཅིག་གཙང་པོ་དེ་ཚོ་སྔོན་མ་ལས་དཔེ་དེ་རྒྱུན་ལྡན་མ་ཡིན་པའི་འགྱུར་བ་ཞིག་ཆེན་པོ་ཅིག་འགྲོ་གི་ཡོད་ཡ་གི་གནས་སྟངས་དེ་ཁོ་རང་ཚོས་བཤད་གི་འདུག་ད་ཁོ་རང་ཚོ་གི་ཡང་དེའི་དེ་འདྲ་ཡིན་ཡང་དེའི་ཁ་གཡར་ཡ་དེ་ཨ་ནི་འཛམ་གླིང་གི་ད་ཁོར་གནམ་གཤིས་འགྱུར་བ་སོང་ཡ་དེ་ལ་གཡར་ཁ་གཡར་ནས་ཨ་ནི་དེའི་སྐྱོན་རེད་ཟེར་གི་འདུག་ད་གང་ལྟར་ཀྱང་ཀྱང་ཁོར་ཡུག་སྲུང་སྐྱོང་གི་ནུས་བ་ཐོན་གི་མེད་ཡ་དེ་གསལ་བོ་རེད་ད་རྒྱ་ནག་གཞུང་གི་དྲིལ་བསྒྲགས་ཀྱི་ཆེད་དུ་ཁོར་ཡུག་སྲུང་སྐྱོང་གི་ནུས་བ་ཐོན་ཡོད་ཟེར་གི་མ་གཏོགས་དངོས་གནས་དྲང་གནས་ཀྱི་ཐོན་ཡོད་ཡ་ན་ཨ་ནི་ཅིག་ག་རེ་ཟེར་གི་རེད་འཛམ་གླིང་གི་རྒྱལ་སྤྱི་དང་འཛམ་གླིང་གི་རང་དབང་ལྡན་པའི་ཁོར་ཡུག་སྲུང་སྐྱོང་བྱེད་མཁན་དང་ཨ་ནི་ད་ཉམས་ཞིབ་བྱེད་མཁན་དང་ཨ་ནི་གསར་འགོད་པ་དེ་ཚོ་བཏང་ན་འགྲིག་གི་རེད་དེ། སོགས་ཨ་ནི་འདི་གཏོང་གི་ཡོད་མ་རེད་དེ་འདི་ང་ལ་དེ་ལ་གཏན་གཏན་དཀའ་ངལ་ཅིག་ཡོད་ཡ་དང་ཨ་ནི་ནུས་པ་ཐོན་གི་མེད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་ལ། ཡང་རྒྱ་གར་གྱི་ཐབས་བྱུས་མཁས་པ་དང་རྩོམ་སྒྲིག་པ་གྲགས་ཅན་སྐུ་ཞབས Brahma Chellaney ལགས་ཀྱིས་རྒྱ་ནག་གིས་བོད་མཐོ་སྒང་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་བར་བཙན་འཛུལ་བྱས་ཏེ་དབང་བསྒྱུར་བྱས་ནས་བཟུང་སྟེ་བོད་མཐོ་སྒང་ནས་གཏེར་ཁ་སྔོག་འདོན་བྱས་པ་དང་ཆུ་རགས་རྒྱག་པ་སོགས་ཀྱི་རྩུབ་སྤྱོད་དེ་དག་གིས་བོད་ཀྱི་ཁོར་ཡུག་དེ་ཉམས་ཉེས་འགྲོ་ཉེན་ཆེ་བ་ཞིག་བཟོས་ཡོད་པ་འགྲེལ་བརྗོད་གནང། ད་ཆ་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལ་ཡང་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ།